འདས་པའི་བདག་བློ། ནང་ན་བློ། གནས་འདི་ཚུ། ཡང་ཅི་པང་འདི་ཚུ་མེད་ཀྱི་ཁམས་བློ་སུ་སུ་འདི་ཚུ། ག་ཅི་ཅི་བཟོས་དོ་ག་ཆད་ཀྱི་རྣམ་འཇོག་འདི་སད་འདི་མ་ལྟ་འོ། འདི་ཚུ་མེད་ཀྱི། ཆད་ཀྱི་རྣམ་འཇོག་འདི་ག་ཏེ་སོང་སོང་ལས་གཞོམ་ཅིག་གདུ་བུ་སེ་ཉིན་གཅིག་གི་ཚེ། གཟའ་ཉི་མིག་གི་ཚེ་ཡང་ཅི་པང་གཟའ་བདུག་གི་ཚེ་ཆ་རག་གི་འདི་ཚུ་མེད་ཀྱི། ད་ཅག་ཚུགས་འདི་པའི་མིན་འདི་ཚུ་མེད་ཀྱི་མི་སྤྲད་ཀྱི་འདི་ཚུ་མེད་ཀྱི།

ད་རེས་ཀྱི་ལས་རིམ་གྱི་ནང་ཞིང་ང་གི་ཆེ་ག་ར་ལུ་ཞུ་ནི་ཨིན་ང་ཅིག་གི་དུས་སུ་མེ་གི་ཏའུན་ན་ལུ་ཡན་ཅི་བན་བ་ཟ་ལུ་ཇོ་དི་བའི་ཉོ་དི་བའོ་ད་ལུ་ང་ཅི་ནམ་ཚོ་སེ་ནི་གི་དེན་ལུ་ཉོ་རུ་ཅི་བ་ཅིང་ག་དེ་བའི་ཉོ་གོ་མོ་སེ་ཡེར་ག་ཅི་མོ་བག་སེ་ལ་མི་ང་ཅིག་གི་དུས་སུ་མེ་གི་ལོ་ནི་ཅི་ཡུས་ཨ་ནི་ཅི་ན་སེ་ལབ་དེ་ལ་དི་ན་ནི་ཨོས་ག་ཅི་ལོ་དི་ནེབ་དི་ཚུ་ང་ཅི་ལུ་ཅིའུ་དི་ཅིམ་ད་ལུ་ང་ཅི་དི་གི་ནམ་ཚོ་ནམ་ཅོ།

སྙན་གསན་མི་བྱམས་དང་སྤུན་སྲིང་འདི་ཚུ་ག་ར་ལུ། ད་རེས་ཀྱི་ལས་རིམ་གྱི་ནང་ཞིང་ཞུ་དག་མ་ར་ང་བཅས་སྨོན་ལམ་ཞུ་གེ། སྨོན་ལམ་ཞུ་འདི་འབད་ང་བཅས་འདི་བཟུམ་མའི་གི་དཀོན་མཆོག་བཀའ་གི་སྐོར་ལས་ང་བཅས་ཧ་གོ་ནི་གི་དོན་ལུ། ང་བཅས་ཀྱི་ལ་བ་ལུ་རྡོ་ཡུལ་མིག་གི་རེ་ཌི་ཡོ་དེ་ང་བཅས་ཀྱི་ཀྲིག་ཀྲི་འབད་ལྟ་བུ་ར་བཞག་ཅི་མི་སྐོར་ལས་འབད།

སྐྱོན་བརྗོད་བྱ་ར་གི་ཀུམ་བདེ་ལུ་ཁོང་ག་ར་བདུད་རྩི་མེད་གི་ཀ་ཉན་ནི་གི་བསྟན་ལུ་ཁོང་ག་ར་བྱོན་འདི་བའི་ཡུལ་ཁོང་གི་ན་ན་ལུ་སྐྱོན་བརྗོད་ཆོས་གསོན་པའི་ཞུགས་དུ་ཡོད་པའི་གོ་ལ་བའི་ལས་ཤ་ཀ་དྲིན་ཆེ་ཚེ་ཞུགས་དང་བསྟུན་འདི་བའི་དེ་སྨན་ལམ་ཡུལ་ཞུ་ཡུལ་ཚན་དང་ཞུ་ནི་ཨ་མེན། ད་རེས་སྔ་ཕྱི་ཚུལ་ལམ་རྣམ་མ་སེ་མེད་གི

ང་ཅེ་ཅི་ཅི་ལུ་བྷ་དྲང་དྲང་དོང་སུམ་པའི་ང་ཅེ་ཀུ་གཟུགས་ཁ་ལུ་ར་གནས་པ་པོ་འམ་འབྲུ་སི་སི་བའི་སྐད་འདི་བའི་ཐོ་ལོངས་སེ་ལ་བའི་ལོ་རྒྱུས་ང་ཅེ་ཀུ་ལབ་འདི་བའི་འོང་ཡོད། འདི་ཅོག་ར་ཅི་པི་ར་ང་ཅེ་ཀི་དོ་རུ་འདི་གི་འུར་མ་ཏག་འདི་འཇོག་ད་ལུ་ཏ་ཤི་ལས་ཤེ་བའི་ང་ཅེ་ཚུ་གི། ལམ་ཆུང་ཁོ་ནར་བ་འཇོག་རུ་ཆི་བ་ཆི་ན་མ་སེ་མེ་གི་ཀང་ངལ་ད་སྡུག་ངལ་བག་འདི་བའི་འཇོག་ཨིན། དེ་ར་བི་ཚུ་ཚུ་རུ་ཐང་ཅུ་ལུ་ང་ཅེ་ཚུ་འདི་ལམ།

ངས་འདི་བཟོས་མེད་ང་ཅེ་ཕམ་སྤུན་ཆ་འདི་ཚུལ་གི་ང་ཅེ་ཚོའི་ཁ་ར་ལམ་བུམ་དག་འདི་འཇོག་ད་ལུ་ང་ཅེ་ལུ་ཤི་ཀན་འདི་ཆུ་བྱུམ་ཨིན་ད་ཤི་ཀན་བྱུམ་ད་ལུ་ལམ་བུམ་དག་འདི་འཇོག་ད་ལུ་འདི་བཟོས་མེད་སེམས་བཙུག་ཏུ་གི་བས་འདི་ལམ་བུམ་ནི་བུམ་བདེ་ར་བེ་ཚུ་ཚུ་རུ་ཕ་འགྲུ་སི་སི་གི་འདི་བཟོས་མེད་བྱ་འདི་ཚུ་ཧོང་ཡང་ཆེ་བན་ཧོ་ཀོ་འདི་ཚུ་ཧོང་ཧོ་ཀོ་ནལ་ཕ་གོ་ལ་བེ་དག་འཇོག་ནི་ང་ཅེ་གི་འདི་བཟོས་མེད་གི་སེམས་ཁ་ཤག་འདི་བེ་ལ་ལན་ཐབ་ཀོ་ལ་ལུ་ཅི།